དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་བཅུ་བའི་ཚེས་བ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཅུ་གཅིག་གི་ཚེས་ཉི་ཤུ་རྩ་གཅིག་གཟའ་མིག་དམར་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་སྲིད་སྐྱོང་སྤེན་པ་ཚེ་རིང་ཁ་ན་ཌ་གི་རྒྱལ་ས་ཨོ་ཊ་ཝ་ལ་ཕེབས་འབྱོར་གནང་སྐབས་ས་གནས་གི་བོད་མི་ཚོ་གིས་སྣེ་ལེན་གཟབ་རྒྱས་ཞུས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་ག། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གེ་ཏི་ཕོར་ཏྲི་ནི་ལགས་ནས་གོང་ས་མཆོག་ལ་མཇལ་ཁ་ཞུས་ཏེ། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། མཇུག་ཏུ། རྡོ་རྒུ་ནི་གསང་བདག་རྡོ་རྗེ་ལགས་ཀྱིས་བོད་ཀྱི་སྤྱི་སྐད་ཀྱི་ཐད་ལ་བཏོན་པའི་བསམ་ཚུལ་ཁག་རྒྱང་སྲིང་བྱས་པའི་ལེ་ཚན་དང་བཅས། རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་ན་ཌ་གི་རྒྱལ་ས་ཨོ་ཊ་ཝ་ལ་ཕེབས་འབྱོར་བྱུང་བའི་སྐབས་ལ་ཁུལ་དེའི་བོད་མི་ཚོ་གིས་སྣེ་ལེན་གཟབ་རྒྱས་བྱས་འདུག་ཟླ་བ་འདིའི་ཚེས་བཅུ་དགུ་གི་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་དང་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་རྣམ་གཉིས Halifax ནས་ཁ་ན་ཌ་གི་རྒྱལ་ས་ཨོ་ཊ་ཝ་ལ་ཕེབས་འབྱོར་གནང་སྐབས། ཨོ་ཊ་ཝ་གི་བོད་རིགས་སྤྱི་མཐུན་ཚོགས་པ་དང་ཁ་ན་ཌ་གི་བོད་དོན་ལྷན་ཚོགས། དེ་བཞིན་ས་གནས་ཀྱི་བོད་མི་མང་ནས་ཕེབས་བསུ་གི་སྣེ་ལེན་བྱས་ཤིང། དེའི་སྐོར་ཁ་ན་ཌ་གི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་བྱས་འདུག་ཁ་ན་ཌ་གི་རྒྱལ་ས་གི་ཁུལ་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་གིས་ཉིན་གྲངས་བཞི་གི་རིང་ཁ་ན་ཌ་གི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་དེ་བཞིན་ཁ་ན་ཌ་གི་ཕྱི་སྲིད་ལས་ཁུངས་ཀྱི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་མཛད་འཆར་ཡོད་ལ་དེ་བཞིན་སློབ་སྟོན་ལྟེ་གནས་ཁང་དང་བརྒྱུད་ལམ་ཁག་ལ་བཀའ་མོལ་དང་གོ་བསྡུར་གནང་རྒྱུ་གི་ལས་རིམ་ཡོད་པ་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་འགྲེལ་བརྗོད་བྱས་འདུག།

སྐུ་ཞབས Hans Gert Pöttering ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། ཁོ་རང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་དུས་སྤྱི་ལོ་ཉིས་སྟོང་བརྒྱད་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་བ་བཞི་གི་ཉི་མ། ཁོང་གིས་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་གདན་འདྲེན་ཞུས་པ་དང་ཡང་གོང་ས་མཆོག་དགུང་ལོ་བརྒྱད་ཅུ་གྱ་ལྔ་ལ་ཕེབས་པ་གི། འཁྲུངས་སྐར་ལ་ཕེབས་རོགས་ཀྱིས་ཁོ་རང་ལ་མགྲོན་ཤོག་འབྱོར་རུང། ཏོག་དབྱིབས་ནད་ཡམས་ཀྱིས་བཅར་མ་ཐུབ་པ་དང་ངོས་ནས་རྟག་པར་གོང་ས་མཆོག་ལ་མཇལ་འདུན་ཆེན་པོ་ཡོད་པ་མ་ཟད། གོང་ས་མཆོག་ནི་ཆོས་ཕྱོགས་ནས་རེ་ལྟོས་ཆེན་པོ་བྱ་ཡུལ་གྱི་རླབས་ཆེན་གྱི་སྐྱེས་བུ་ཟིག་ཡིན་པས། ང་ཚོས་ཁོང་དང་བོད་མི་ཚོར་ཡི་རངས་ཆེན་པོ་བྱེད་ཀྱི་ཡོད་པར་བརྟེན་ཁོང་ལ་མཇལ་དུས་དགའ་སྤྲོ་དང། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།
Yes, the European Parliament always has defended the human rights of the Tibetans. ཡུ་རོབ་གྲོས་ཚོགས་ཀྱིས་ནམ་རྒྱུན་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་གི་ཡོད་པ་དང་ཕྱོགས་མཚུངས། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཟིག་ཡིན་པ་གི་ཆ་ནས་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་ཚོས། འཛམ་གླིང་གང་ས་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་ཡོང་བའི་སྐུལ་མ་དང། ལྷག་པར་ང་ཚོར་ནང་ཆོས་ཀྱི་མིག་ལྟོས་བཟང་བོ་ཆོས་ལུགས་མཐུན་སྒྲིལ་དེ་དགོས་གལ་ཆེན་པོ་ཆགས་ཡོད་པའི་ཁར། གོང་ས་མཆོག་གིས་ནང་ཆོས་ཀྱི་སྐུ་ཚབ་མཚོན་པ་དང་བོད་ཕྲུག་རྒྱ་ནག་གི་སློབ་གྲྭ་ཁག་ཏུ་བཅུག་བཞིན་པ་དེ་དང། བོད་མི་ཀུན་གྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་དགོས་ཤིང། རྒྱ་ནག་དམར་གཞུང་དང་ང་ཚོའི་བར་འབྲེལ་ལམ་བཟང་པོ་དང་དྲང་པོར་དགོས་པ་གི་ཐོག་འབྲེལ་ལམ་དེ་ངེས་པར་འགྲོ་བ་མིའི་ཐོབ་ཐང་གཞི་རྩ་ལ་བཞག་སྟེ། ང་ཚོས་རྒྱ་ནག་དམར་པོའི་གཞུང་གིས་རྒྱ་ནག་ནང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་ལུགས་གསལ་པོར་བཟོ་དགོས་པ་རེད་ཅེས་འགྲེལ་བརྗོད་གནང་སོང། བོད་མི་གི་ཁྲི་ལ་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་ཆིབས་བསྒྱུར་གི་སྐབས་སུ། སྙན་གྲགས་ཅན་དང་བརྩི་བཀུར་བ་གི་ཡུ་རོབ་གྲོས་ཚོགས་གི་ཚོགས་གཙོ་མཆོག་དང་འཐུས་མི་ཚོར་མཇལ་མོལ་གི་གོ་སྐབས་བྱུང་བར། མགོན་པོ་གང་ཉིད་ཀྱིས་ཧ་ཅང་གཟི་བརྗིད་དང་དགའ་ཚོར་བྱུང་བ་བཀའ་སྩལ་ཡོད་པ་རེད། ད་ག་འདི་སྙན་གྲགས་ཅན་གྱི་ད་བརྩི་བཀུར་འོས་པའི་ཨེ་ནི་ཡུ་རོ་པི་ཡན་གྲོས་ཚོགས་ཀྱི་ད་ག་གཙོ་འཛིན་མཆོག་དང། ཨེ་ནི་ད་ག་འཐུས་མི་རྣམ་པ་ལྷན་རྒྱས་ཚང་མ་ལོགས་ལ་ཞུ་ཡ་ལ་ཡ། ད་དེ་རིང་ཡང་བསྐྱར། ད་ག་མཇལ་ཡག་གོ་སྐབས་དང། བཀའ་མོལ་ཞུ་ཡ་གོ་སྐབས་བྱུང་བ་དེ། ཧ་ཅང་གི་ད་ག་གཟི་བརྗིད་དང། དགའ་པོ་ཞེ་པོ་བྱུང་ཐུགས་རྗེ་ཆེ་ཞུ་གི་ཡིན། ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་བ་ཧན་སི་གེ་ཏྲི་ཕོ་ཏྲི་རིང་ལགས་དང་ལྷན་ཕེབས་པ། སྦར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ནས་ཀྱང། ཧན་སི་གེ་ཏྲི་ལགས་ནས་སྤྱི་ལོ་ཉིས་སྟོང་བརྒྱད་གི་ལོར་པེ་ཅིན་ཨོ་ལིམ་པིག་གི་རྩེད་འགྲན་གྱི་སྐབས་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་སྟེ། བོད་ནང་གི་གནས་སྟངས་ལ་འགྱུར་བ་མ་བཏང་ན། ཡུ་རོབ་རྒྱལ་ཁབ་ཚོས་རྒྱ་ནག་ནང་ཨོ་རྩལ་འགྲན་ཚོགས་ཚུགས་རྒྱུར་བཀག་འགོག་དགོས་པ་གི་སྐོར་ཤུགས་ཆེ་གསུངས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོ་པེ་ཅིང་ལ་ཨོ་ལིམ་པིག་བྱུང་པའི་སྐབས་ལ་ཡང་ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་བྱས་ཁོ་རང་གིས་བོད་ནང་གི་གནས་སྟངས་འདི་ལ་འགྱུར་བ་མེད་པ་ཡིན་ན་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་འདི་ཚོ་པེ་ཅིང་གི་ཨོ་ལིམ་པིག་འདི་ལ Boycott གནང་དགོས་འདུག་གསུང་མཁན་ཤུགས་ཆེན་པོ་ཅིག་རེད། དེ་ནས་བྱས་ནས་ད་ང་ཚོ་ལ། ག་དུས་ཡིན་པ་ཡིན་ནའི་བོད་ཀྱི་གནད་དོན་ཐོག་ཁོ་རང་རྒྱབ་སྐྱོར་མུ་མཐུད་ནས་གནང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད་ཐུགས་བརྩེ་བ་ཆེན་པོ་གནང་ས་གི་མི་སྣ་ཅིག་ཆགས་བསྡད་ཡོད་རེད་ཨ་ནི། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་བ་ཧན་སི་གེ་ཏྲི་ཕོ་ཏྲི་རིང་ལགས་ཀྱིས་སྤྱི་ལོ་ཉིས་སྟོང་བདུན་ལོ་ནས་དགུ་གི་བར་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་སྐབས་གོང་ས་མཆོག་གྲོས་ཚོགས་སུ་གདན་ཞུས་ཀྱིས་བཀའ་སློབ་སྩལ་བ་སོགས་ཡུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པས།

ཧི་མ་ལ་ཡའི་དཔེ་མཛོད་ཁང་གིས་གོ་སྒྲིག་བྱས་ཏེ་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་ཉིན་སྟེ་རེས་གཟའ་ཉི་མའི་ཉིན། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། ས་གནས་ཀྱི་བོད་མི་རྣམས་ལ། ཕུན་ཚོགས་སྡེ་བཞིའི་བརྗོད་གཞི་དང་འབྲེལ་ནས། བོད་ཀྱི་ཆོས་རིག་རྒྱུན་འཛིན་གནང་ཐབས་དང། སྤྱི་ཚོགས་མཐུན་ལམ་ཡོང་ཐབས་ཀྱི་བསམ་བློ་གཏོང་ཕྱོགས་སོགས་ཀྱི་སྐོར་དང་འབྲེལ་ནས་གསུང་བཤད་ཞིག་གོ་སྒྲིག་ཞུས་པའི་ཐོག། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཧི་མ་ལ་ཡའི་དཔེ་མཛོད་ཁང་གིས་དགེ་བཤེས་ལགས་ཨ་མི་རི་ཀའི་ནིའུ་ཡོག་ཏུ་གདན་འདྲེན་ཞུས་པ་ལྟར་དེ་རིང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་མི་མང་རྣམས་ལ་གསུང་བཤད་གནང་བར་ཕེབས་པར་འཚམས་འདྲི་དང་འབྲེལ་ནས་ཐུགས་རྗེ་ཆེ་ཞུ་གནང་སོང། དགེ་བཤེས་ལྷག་རྡོར་ལགས་ཀྱིས་ཕུན་ཚོགས་སྡེ་བཞིའི་བརྗོད་གཞི་དང་འབྲེལ་ནས་བོད་མི་ཚོས་བོད་པའི་ཆོས་དང་རིག་གཞུང།

ཨ་ནི་ཁོ་བུ་རེད་བ་ཁོ་བུ་མོ་རེད་བ་ཞེས་སྒོ་ཟེར་དུས་ད་བལྟས་སུ་ཅིག་རྐང་བཙུགས་ནས་དབྱེ་བ་སྡུག་ཅག་བྱེད་ཀྱི་མེད་ན་ཡང་བལྟས་སུ་ཅིག་དབྱེ་བ་ཅིག་བྱེད་ས་རེད་བ། དང་པོ་ཁོ་རང་ནི་ཚང་མ་བོད་པ་རེད་བ་ཚང་མ་རྒྱ་མིའི་པིང་ཞབས་ཀྱི་རྐྱང་ཅག་རེད་བ་ཟེར་དུས་ཨིན་ཇི་སྐད་པ་སོང་ན There is this inclusivity Include བྱས་ན་ཨི་འདི་ཕན་གྱི་རེད། ད་རླུང་མ་ལངས་མཁན་དང་ནོར་འཁྲུལ་མ་བཏང་མཁན་དེ་སུ་ཡོད་མ་རེད། ང་ཚོས་ད་ལྟ་གཅིག་བྱས་ན་ད་ལྟ་ང་ཚོ་རྙོག་དྲ་ཕྲན་པ་ཕྲན་བུ་ཁྲ་ལ་ཕྲན་བུ་བྱུང་དུས་ང་ཚོ་སེམས་ཁྲལ་བྱས་ཏེ་སྡུག་ཅག་མ་རེད་ཡག་རེད་དེ། གང་ཞེ་ན་ང་ཚོར་དམངས་གཙོ་སྐྱབས་མགོན་རིན་པོ་ཆེས་མར་གནང་བཞག་རེད་ང་ཚོ་དམངས་གཙོའི་ཆེད་དུ་འཐབ་རྩོད་ཅིག་བྱས་ཡ་མེད་བ། དམངས་གཙོའི་འགྲོ་སྟངས་དྲང་པོ་བཤད་ན་ད་ངས་དེ་དེ་རང་སུ་ལ་མཐོང་ཆུང་ཆེ་ཟུར་གཏང་གི་ཡོད་མ་རེད་ད་ཤེས་མཁན་མང་པོ་ཡོད་ཀྱི་རེད་སྤྱི་ཡོངས་ལ་བྱས་ན་ང་ཚོ་དམངས་གཙོའི་འགྲོ་སྟངས་ཞིབ་ཚགས་པོ་ཤེས་མཁན་ཁོ་རང་མེད་བ། དམངས་གཙོའི་ནང་ལོགས་ལ་ག་རེ་ཡིན་ན་ཤེས་རེ་སྦྱང་ཤེས་བྱས་འདྲ་མིན་ད་བྱས་ཡོད་རེད་ད་སྐྱེ་ཚིག་ལ་མ་དགའ་བྱས་ན་འཁོན་འཛིན་བྱས་ཏེ་ཕྲག་དོག་བྱས་དེ་ཚོ་མགོ་སྟོད་ལ་ཡོང་གི་རེད་མི་དཀྱུས་མ་རེད། ཧི་མ་ལ་ཡའི་དཔེ་མཛོད་ཁང་གི་འགན་འཛིན་ཨེམ་ཆི་ཀུན་དགའ་དབང་འདུས་ལགས་ཀྱིས་བརྗོད་དོན་ལྟར་ན། འདས་པའི་བདུན་ཕྲག་གཅིག་གི་རིང་དགེ་བཤེས་ལགས་ཀྱི་བརྗོད་གཞི་སྣ་ཚོགས་ཐོག་གསུང་བཤད་གོ་སྒྲིག་ཞུས་པ་འདིས་མི་མང་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་སོང། འདི་ལ་ཕལ་ཆེར་འདི་འདྲས་ཀྱི་མཛད་པ་བསྐྱངས་གནང་བ་མེད་འགྲོ་གང་ལྟར་མི་མང་ལ་ཡང་དངོས་སུ་མར་མི་མང་གི་འཚོ་བའི་ནང་ལ་འཛུལ་བྱས་དཀའ་ངལ་ག་རེ་འདུག་མ་ཤེས་པ་ག་རེ་འདུག་འདི་གའི་ཚང་མར་དྲི་བ་དྲིས་ལན་གནང་མ་གཏོགས་སྒང་ནས་མར་ཁྲི་མཐོ་པོ་ཅིག་སྒང་ནས་ཁོང་གང་གསུང་ཉན་ཐུབ་པ་ཅིག་གསུང་བསྡད་པ་འདི་འདྲས་ཀྱི་གནས་སྟངས་ཅིག་ཁྱོན་ནས་མ་རེད་ཤག་བྱས་ཙང་དངོས་གནས་མི་མང་གི་འཚོ་བའི་ནང་ལ་མར་བབས་གནང་བྱས་གསུང་འདུག་དགའ་པོ་ཞེ་པོ་ཅིག་བྱེད་ཀྱི་འདུག། ཨ་ནི་བྱས་ཙང་དགེ་བཤེས་ལགས་དེ་འདྲ་གདན་འདྲེན་ཞུ་ཉེན་ཡིན་མིན་ན་ད་རྦད་དུ་དགེ་བཤེས་ལགས་ཉི་མ་བཅུ་བཞི་གི་རིང་ག་ཆ་ཚང་ཉི་མ་གཅིག་གི་གུང་སེང་མེད་པ་ཨ་ནི། མཇུག་ཏུ་མི་མང་གིས་དགེ་བཤེས་ལགས་སུ་དོགས་འདྲི་ཞུས་པ་ཁག་ལ་གསུང་ལན་ཡང་གནང་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བསྐྱུར་བྱུང་བ་ཡིན།

འཕགས་བོད་གཉིས་ཀྱི་ཐུན་མོང་མ་ཡིན་པའི་གནའ་དེང་འབྲེལ་ལམ་གྱི་འགྲེམས་སྟོན་འདིའི་ནང། དུས་རབས་བརྒྱད་པ་གི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་མཁན་ཆེན་ཞི་བ་འཚོ་བོད་ལ་གདན་འདྲེན་བྱས་པའི་ལོ་རྒྱུས་ནས་མགོ་བཙུགས་ཏེ། བོད་ནང་ནང་ཆོས་དར་ཚུལ་དང། གཅིག་དགུ་ཐིག་བཞི་གི་ལོར། དབྱིན་ཇི་གི། Colonel Younghusband གིས་སྣེ་ཁྲིད་པའི་དམག་མི་ལྔ་སྟོང་ལྷག་གིས་བོད་ལ་བཙན་འཛུལ་བྱས་ཚུལ། གཅིག་སྟོང་དགུ་བརྒྱ་ཐིག་དགུ་གི་ལོར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་པ་ནས་ཕྱིར་བོད་དུ་ཕེབས་ནས་གཅིག་སྟོང་དགུ་བརྒྱ་བཅུ་གཉིས་གི་ལོར་ཆུ་གླང་རྩ་ཚིག་ཡོངས་ཁྱབ་གསལ་བསྒྲགས་གནང་བའི་སྐོར། གཅིག་སྟོང་དགུ་བརྒྱ་བཅུ་བཞི་གི་ལོ་གི་སིམ་ལ་གི་ཆིངས་ཡིག་གི་སྐོར། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གི་ལོ་ལ་རྒྱ་གར་རང་བཙན་ཐོབ་པའི་རྗེས་བོད་ནང་རྒྱ་གར་གྱི་གཞུང་ཚབ་དང་འབྲེལ་ལམ་གྱི་སྐོར། དེ་བཞིན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་རྗེས། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་རྒྱ་གར་ལ་བྲོས་བྱོལ་དུ་ཕེབས་ཏེ། སྐབས་དེའི་སྲིད་བློན་ནེ་རུ་ཡིས་གོང་ས་མཆོག་ལ་སྣེ་ལེན་བྱས་ནས་རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་ཀྱི་ཆེད་དུ་རྒྱབ་སྐྱོར་གནང་བའི་ལོ་རྒྱུས་སོགས་འགྲེམས་སྟོན་བྱས་ཤིང་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་བོད་ནང་གི་དངོས་ཡོད་གནས་སྟངས་དང

གཞི་རྩ་གི་ཆ་ནས་བཙན་བྱོལ་བོད་མི་ལྟ་བུ་ལ་མཚོན་ན་རྒྱ་གར་འཕགས་པའི་ཡུལ་འདི་རང་གི་ཕ་ཡུལ་གཉིས་པ་ལྟ་བུར་ངོས་འཛིན་གནང་གི་ཡོད་རྒྱ་གར་གྱི་ཆབ་སྲིད་པ་དང་གནད་ཡོད་མི་སྣ་དག་གིས་བོད་མིའི་རང་དབང་འཐབ་རྩོད་ཀྱི་ཐོག་ལ་ཡང་རྒྱབ་སྐྱོར་ཧ་ཅང་གི་ཆེན་པོ་གནང་མུས་ཡིན་པ་མ་ཟད་བོད་ཀྱི་རང་དབང་ནི་རྒྱ་གར་གྱི་བདེ་འཇགས་དང་འབྲེལ་བ་ཡོད་པའི་གནད་དོན་ཡིན་ཞེས་པ་ཚད་འགྲེལ་བརྗོད་བྱེད་ཀྱི་ཡོད། ཉི་ཧོང་དང། བོད། ཡུ་གུར་དང་ལྷོ་སོག་བཅས་ཀྱིས་ཚོགས་འདུ་ཞིག་བསྡུས་ནས་རྒྱ་ནག་གི་ཆོས་ལུགས་ཀྱི་བཀའ་ཁྱབ་ཨང་བཅུ་དགུ་པ་ཟེར་བ་དེ་ནི་སྐྱུག་བྲོ་བའི་སྲིད་བྱུས་ཤིག་ཡིན་ཞེས་སྐྱོན་བརྗོད་བྱས་འདུག་ཕྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་ཐམ་པ་གི་ཉིན། བོད་ཀྱི་དྲ་བ་དང་ཉི་ཧོང་བོད་ཀྱི་ཁང་བ་གཉིས་ཀྱིས། ཉི་ཧོང་གི་རྒྱལ་ས་ཐོ་ཁི་ཡོ་གི་ལོ་རྒྱུས་རིག་གནས་འགྲེམས་སྟོན་ཁང་དུ་ཚོགས་འདུ་ཞིག་བསྡུས་ནས་རྒྱ་ནག་གི་ཆོས་ལུགས་ཀྱི་བཀའ་ཁྱབ་ཨང་བཅུ་དགུ་པ་ཟེར་བའི་སྐོར་ལ་བགྲོ་གླེང་གནང་ཡོད་ཅིང་ཚོགས་ཐོག་ཏུ།

ས་ཁུལ་ཁག་ཏུ་ཆོས་ལུགས་བྱེད་སྒོ་ཁག་ཕྱོགས་ཡོངས་ནས་བཀག་སྡོམ་དང་བྱིས་པ་རྣམས་ལ་བཙན་ཤེད་ཀྱིས་དམར་ཤོག་ཚོགས་པ་གི་ལྟ་བའི་འདུ་ཤེས་ཀྱིས་ཀླད་པ་བཀྲུ་བ་བྱས་ཏེ་རྒྱ་ནག་གི་སྲིད་དབང་སྒེར་སྡོམ་ལམ་ལུགས་ཀྱིས་མི་དམངས་ལ་བསམ་བློ་དང་ཆོས་ལུགས་ལ་གཏོར་བརླག་ཚབས་ཆེན་གཏོང་བཞིན་པའི་སྐོར་གྱི་གཏམ་བཤད་བྱས་འདུག་ཉི་ཧོང་གི་སུ་པར་སང་གྷ་ཞེས་པའི་ནང་བའི་ཆོས་ཚོགས་ཀྱི་ཚོགས་གཞོན་དགེ་འདུན་པ Kobayashi ལགས་ཀྱིས་བོད་དོན་གི་ཐད་ལ་རྒྱབ་སྐྱོར་གནང་གི་ཡོད་ཅིང་བོད་ཀྱི་བླ་སྤྲུལ་ཡང་སྲིད་ཀྱི་གལ་གནད་ཀྱི་ཐད་ལ་གླེང་སློང་དང་འབྲེལ་རྒྱ་ནག་གིས་བོད་ཀྱི་རྩ་ཆེའི་ལམ་ལུགས་འདི་ལ་ཐེ་གཏོགས་བྱེད་ཀྱི་ཡོད་པ་བརྗོད་འདུག། ཨོ་སི་ཀྲེ་ལི་ཡ་གི་ཕྱི་འབྲེལ་བློན་ཆེན་མཆོག་ལ་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་དང་བོད་ནང་གི་གཏན་འཇགས་སློབ་གྲྭ་གི་གནད་དོན་གྱི་ཐད་ལ་གླེང་སློང་གནང་དགོས་པའི་འབོད་སྐུལ་བྱས་ཡོད་འདུག། ཨོ་སི་ཀྲེ་ལི་ཡའི་ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་གིས་ཡུལ་དེའི་ཕྱི་སྲིད་བློན་ཆེན་ཕེན་ནི་ཝོང་ལགས་སུ། ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཕྱི་ཟླ་དང་པོ་གི་ནང་འཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་གི་སྐོར་གི་བསྐྱར་ཞིབ་ཚོགས་འདུ་གི་ཐོག་བོད་རྒྱ་གཉིས་ཀྱི་དཀའ་རྙོག་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ལོ་རྒྱུས་ཀྱི་སྐོར་གླེང་དགོས་པའི་འབོད་སྐུལ་བྱས་འདུག། ཡང་འབོད་སྐུལ་གྱི་ཞུ་ཡིག་དེའི་ནང་དུ། བོད་ནང་འགྲོ་བ་མིའི་ཐོབ་ཐང་གཏོར་བཤིག་གཏོང་ཐབས་སུ། བོད་ཀྱི་བྱིས་པ་ཚོ་གི་རིག་གཞུང་གི་ངོ་བོ་རྩ་མེད་བཟོ་ཐབས་སུ་གཏན་འཇགས་སློབ་གྲྭ་གི་བཙན་བཀའ་བཏང་བ་སོགས་ཀྱི་གནད་དོན་གསལ་འདོན་བྱས་ཡོད། ལོ་རྗེས་མ་གི་ཕྱི་ཟླ་དང་པོ་གི་ནང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་གི་ནང་རྒྱལ་ཁ་ཐོབ་རྒྱུའི་རེ་བ་ཆེན་པོ་ཡོད་པའི་འོས་མི། ལེ་ཆིན་ཏི་གི་རོགས་སུ། ཨ་མི་རི་ཀའི་ནང་ཐའེ་ཝན་གྱི་སྐུ་ཚབ་ཟུར་པ་ལྕམ། ཞོ་མེ་ཆིན་གཏན་འཁེལ་བྱུང་འདུག་པས། གལ་སྲིད་འོས་བསྡུ་ལ་རྒྱལ་ཁ་ཐོབ་པ་ཡིན་ན། ཁོང་མོ་སྲིད་འཛིན་གཞོན་པ་གི་གོ་གནས་རག་གི་ཡོད། སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཆོག་གིས་རྒྱ་ནག་གཞུང་ནས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཕྱིར་བསྡུ་མཚམས་འཇོག་དགོས་པའི་འབོད་སྐུལ་གནང་བ་དང་རྒྱ་ནག་གིས་ཉེ་སྔོན་གནད་དོན་དེའི་ཐད་ལ་ལན་འདེབས་བྱས་པ་བཅས་ཀྱི་སྐོར་ནས་དུས་ཐོག་གི་གནས་ཚུལ་ཕྱོགས་བསྡུས་དང། དགེ་རྒན་ཆེན་མོ་ལྡོང་ཕྱིར་སྐོར་བ་རྒྱལ་ལོ་ལགས་ལ་བཅར་འདྲི་བྱས་པ་ཞིག་ལ་གསན་རོགས་ཞུ། སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཆོག་གིས། རྒྱ་ནག་གཞུང་གིས་བོད་དུ་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཕྱིར་བསྡུ་དང་མཚམས་འཇོག་བྱ་དགོས་པའི་འབོད་སྐུལ་གནང་བ་རེད་ལ། ཟླ་འདིའི་སྤྱི་ཚེས་ཉི་ཤུ་ཉིན། འཛམ་གླིང་བྱིས་པའི་ཉིན་མོ་དང་སྟབས་བསྟུན་ནས། སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ། བན་ཧོ་ཧྥུ་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭར་བཙན་འཇུག་བྱེད་བཞིན་པར་སྐྱོན་བརྗོད་དང་མཉམ་དུ་སྲིད་ཇུས་འཛིན་སྟངས་འདི་ནི་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་དང་བཅས་པ་རྩ་མེད་གཏོང་རྒྱུའི་ངན་ཇུས་ཤིག་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་ལ་དེ་བཞིན་ཁོང་གིས་རྒྱ་ནག་གཞུང་ངོས་ནས་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་ཁག་འཕྲལ་དུ་ཕྱིར་བསྡུ་དང་རྒྱལ་སྤྱིའི་ཁྲིམས་སྒྲིག་དགོངས་དོན་དྲག་གནོན་ཅན་གྱི་རིག་གཞུང་བཙན་སྒྱུར་གྱི་སྲིད་ཇུས་རྣམས་མཚམས་འཇོག་དགོས་པའི་འབོད་སྐུལ་གནང་ཡོད་པ་རེད་ལ། རྒྱ་ནག་གཞུང་གིས་ཉེ་སྔོན། རྒྱ་ནག་གི་གསར་འགོད་པ་བོད་ཀྱི་ས་གནས་སོང་ནས་རྒྱུས་ལོན་བྱས་པའི་ཚུལ་དུ་གནད་དོན་དེར་ལན་འདེབས་བྱས་པའི་ནང་དུ་བོད་ཡིག་གི་བསླབ་གཞི་རྒྱ་ཡིག་ལས་མང་བ་དང། གསར་འགོད་པས་བོད་ལྗོངས་ནག་ཆུ་གྲོང་ཁྱེར་དུ་སློབ་མ་རྣམས་ཀྱིས་སྐད་གསང་མཐོན་པོས་བོད་ཡིག་ཀློག་བཞིན་པ་ཐོས་ཡོད་པ། སློབ་གྲྭའི་བསླབ་གཞིའི་རེའུ་མིག་སྟེང་དུ་རྒྱ་ཡིག་ལས་བོད་ཡིག་གི་སློབ་ཚན་གྱི་གྲངས་ཀ་མང་བ་དང། གཞན་དབྱངས་ཅན་ལྷ་མོ་ཟེར་བའི་སློབ་གྲྭ་དེའི་དགེ་རྒན་ཞིག་ཡིན་པ་དང། ཁོང་གིས་མཚམས་སྦྱོར་བྱས་པ་ལྟར་ན། སློབ་གྲྭ་དེར་རྒྱ་ཡིག་གི་དགེ་རྒན་གཉིས་གསུམ་ཞིག་ལས། གཞན་བོད་ཡིག་གི་དགེ་རྒན་ཉི་ཤུ་ལྷག་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་དང། གཞན་རྫོང་གི་སློབ་གསོར་འགན་འཁུར་བའི་རྫོང་དཔོན་གཞོན་པ་བསྟན་འཛིན་རྫོང་ཟེར་བས་གསར་འགོད་པར་ཁོང་ཚོས་སྐད་གཉིས་ཀྱི་སློབ་གསོ་ལག་བསྟར་བྱེད་ཀྱི་ཡོད་ལ་རྒྱ་ཡིག་ཡག་པོ་ཞིག་ཤེས་པའི་རྨང་གཞི་བཏིང་ནས། ད་དུང་མི་རིགས་ཀྱི་ལོ་རྒྱུས་ལ་གཏིང་ཟབ་མོའི་སློབ་སྦྱོང་བྱེད་དགོས་པ་མ་ཟད། བོད་སྐད་ཡིག་གི་སློབ་ཁྲིད་དེ་ངེས་པར་དུ་བོད་ཡིག་གི་ལམ་ནས་སྦྱོང་དགོས་ཞེས་བཤད་ཡོད་པ་དང།

གཞན་ནག་ཆུ་གྲོང་ཁྱེར་གྱི་འབྲེལ་ཡོད་སློབ་གསོ་སྡེ་ཁག་གི་ཏང་རྩ་འཛུགས་ཀྱི་ཧྲུའུ་ཅི་སྣ་ག་ལྷ་མོ་ཟེར་བ་ཞིག་གིས་མེས་རྒྱལ་ནང་ལོག་ཏུ་སོང་ནས་ཕྱིར་ཡོང་ན་ལྟ་རྒྱ་མཐོང་རྒྱ་ཇེ་ཆེར་འགྲོ་བས་ཕྱིར་ཡོང་ནས་བོད་ཁུལ་ལ་ཞབས་འདེགས་བྱས་ན་ཡག་པོ་ཡོད་ཚུལ་སོགས་འཁོད་ཡོད་པ་རེད། གཞན་ནིའུ་ཡོག་གི་དུས་བབ་སོགས་ནུབ་ཕྱོགས་རྒྱལ་ཁབ་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུ་སྤེལ་བཞིན་པའི་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་ཀྲུང་གོའི་བཅའ་སྡོད་སློབ་གྲྭར་བསྐྱལ་ཞེས་པའི་འབྱུང་རྩ་དེ་ནི་རྒྱལ་ལོ་ཟེར་བ་ཞིག་གི་གཏམ་བརྗོད་གཞིར་བཟུང་ཡོད་ལ་དེ་ནི་ཕྱི་ཕྱོགས་ཀྱི་མི་སྒེར་བ་ཞིག་གི་གནད་དོན་ཡིན་པའི་སྐོར་སོགས་འཁོད་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་ལྡོང་ཞང་སྐོར་བ་རྒྱལ་ལོ་ལགས་ལ། རྒྱ་ནག་གི་ལན་འདེབས་དེར་བཀའ་ལན་ཅི་ཞིག་ཡོད་པའི་སྐོར་བཅར་འདྲི་བྱེད་སྐབས་ཁོང་གིས་གསུངས་དོན། ཨོ་ཡ་ཡ་རེད་ད་དེ་གོང་གི་དེ་ངས་རིམ་པ་བཞིན་དུ་བཤད། ལགས་སོ། བསླབ་གཞི་གི་དེའི་ནང་དོན་གྱི་དེ་རེའུ་མིག་དེ་བསྟན་ཡོད་རེད། བསླབ་གཞི་གི་ནང་དོན་གྱི་རེའུ་མིག་དེ་རྫུན་མ་རེད།

བོད་མི་རྒྱ་སྒྱུར་ཀྱི་སྲིད་བྱུས་ཀྱི་བརྗོད་གཞི་དེར་ལན་འདེབས་བྱ་མ་ནུས་པར་བརྗོད་གཞི་དང་འབྲེལ་མེད་ཀྱི་ལན་འདེབས་ཙམ་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། ཐེངས་འདིའི་ལེ་ཚན་དུ། རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བོད་ཀྱི་སྤྱི་སྐད་ཀྱི་ཐད་ལ་བཏོན་པའི་བསམ་ཚུལ་ཁག་ཅིག་བསོད་ནམས་ཚེ་རིང་གིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། དེ་རིང་གི་ལེ་ཚན་དུ་རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བོད་ཀྱི་སྤྱི་སྐད་ཀྱི་ཐད་ལ་བཏོན་པའི་བསམ་ཚུལ་ཁག་ཅིག་མུ་མཐུད་ནས་ངོ་སྤྲོད་བྱེད་རྒྱུ་ཡིན། ལེ་ཚན་སྔོན་མའི་ནང་དུ་ང་ཚོས་རྒན་རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བོད་ཀྱི་སྤྱི་སྐད་ཀྱི་ཐད་ལ་བཏོན་པའི་བསམ་ཚུལ་ཁག་ཅིག་ངོ་སྤྲོད་བྱས་པ་ཡིན། རྒན་གསང་བདག་རྡོ་རྗེ་ལགས་ནི་མི་ཚེ་ཧྲིལ་བོར་བོད་ཀྱི་སྐད་ཡིག་གི་སློབ་གསོ་གི་བྱ་གཞག་ཁོ་ན་གི་ཐོག་ལ་འབད་བརྩོན་བྱས་པའི་མི་སྣ་ཞིག་རེད། ཁོང་གི་བསམ་པར་བོད་ལ་སྤྱི་སྐད་ཅིག་དར་རྒྱུ་གི་ཐབས་ལམ་ཡག་ཤོས་ནི་བོད་ཀྱི་ཡིག་སྐད་འདི་གཙོ་བོར་འཛིན་དགོས་ཞེས་པ་འདི་རེད། འདི་ལྟ་བུའི་བསམ་ཚུལ་འཛིན་མཁན་དང་བཤད་མཁན་ཡང་ན་དེ་ལྟར་རྩོམ་ཡིག་འབྲི་མཁན་ཡང་མང་བོ་ཡོད་སྲིད་པ་མ་ཟད་ད་དུང་བསམ་ཚུལ་འདི་ལ་ཞན་ཆ་མེད་པ་དང་མི་ཚོས་མཐའ་གཅིག་ཏུ་ངོས་ལེན་བྱེད་བཞིན་ཡོད་པ་དེ་འདྲ་ཞིག་ཀྱང་མ་རེད། ཡིན་ནའང་འདིར་ང་ཚོས་ཁོང་གི་བསམ་ཚུལ་དེ་ངོ་སྤྲོད་བྱས་ནས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོ་ནས་ཉིས་སྟོང་ཉི་ཤུ་ལོ་གི་བར་གྱི་བོད་ཀྱི་སྐད་ཡིག་སློབ་གསོ་བ་ཞིག་གི་སྤྱི་སྐད་ཀྱི་བསམ་བློ་གི་འཕེལ་ཕྱོགས་ལ་ཕྱིར་དྲན་ཞིག་བྱེད་རྒྱུ་ཡིན། ཉེ་བའི་ལོ་བཅུ་ཕྲག་གཅིག་གི་རིང་ལ་སྤྱི་ཚོགས་འབྲེལ་མཐུད་དྲ་རྒྱ་དར་ཁྱབ་ཆེན་པོ་བྱུང་བ་ནས་བཟུང་ང་ཚོས་རྒན་རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བརྗོད་གཞི་འདིའི་ཐོག་ལ་བརྙན་འཕྲིན་གྱི་ལེ་ཚན་ཁག་དང་གཏམ་བཤད་འཆད་ཁྲིད་སོགས་སྡིངས་ཆ་མང་བོ་ཞིག་གི་ཐོག་ཏུ་ཁོང་གི་བསམ་ཚུལ་བཤད་པ་ལྟ་རྒྱུ་དང་གོ་རྒྱུ་ཡོད་པ་ཞིག་ཏུ་གྱུར། ཨ་ནི། དཔེར་ན་ཆ་བཞག་ན་སེམས་ཅན་ཟེར་ཡང་སེམས་ཟེར་གི་དེ་མ་དེ་ཁམས་པའི་དོན་གུ་མི་འདུག་ག་སེམས་ཅན་གི། འདིའི་སྐོར་ལ་ཁོང་གི་བསམ་ཚུལ་གོ་རིམ་ལྡན་པ་ཞིག་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གི་ལོར་བོད་ལྗོངས་ཞིབ་འཇུག་ཅེས་པའི་དུས་དེབ་ཀྱི་ཐོག་ཏུ་བཏོན་ཡོད། རྩོམ་ཡིག་དེའི་མིང་ལ་བོད་ཀྱི་ཡིག་རྩོམ་གྱི་ཐོག་སྤྱོད་པའི་ཡིག་སྐད་དང་ཁ་སྐད་གཉིས་ཀྱི་བར་གྱི་ཁྱད་པར་དང་དེ་གཉིས་ཀྱི་དགེ་སྐྱོན་གྱི་སྐོར་ཅུང་ཟད་བརྗོད་པ་ཅེས་ཟེར། གཤམ་དུ་ང་ཚོས་རྩོམ་ཡིག་འདིའི་ནང་གི་ཁོང་གི་བསམ་ཚུལ་ཁག་ཅིག་ངོ་སྤྲོད་བྱེད་རྒྱུ་ཡིན། ཁོང་གི་བསམ་པར་བོད་ཀྱི་ཡིག་སྐད་ལ་དགེ་མཚན་ཆེན་པོ་གཉིས་ཡོད་པ་ནི་གཅིག་ནི་དུས་ཚོད་ཀྱི་ཆ་ནས་བོད་ཀྱི་ཡིག་སྐད་ནི་ལོ་ངོ་ཆིག་སྟོང་བཞི་བརྒྱར་ཉེ་བའི་གོང་ནས་ད་བར་དུ་གོམ་པ་བརྟན་པོ་གྱི་སྒོ་ནས་འཕེལ་རྒྱས་སོང་ཡོད་པས་ལོ་ངོ་སྟོང་གི་སྔོན་གྱི་ཡིག་སྐད་ཀྱི་ནང་དོན་ཡང་གོ་དཀའ་བ་ཞིག་མིན་པ་དང། གཉིས་ནི་ས་ཆ་གི་ཆ་ནས་མདོ་དབུས་ཁམས་གསུམ་གི་སྐད་ཀྱི་བར་ལ་ཁྱད་པར་ཆེ་དྲགས་ནས་ཕན་ཚུན་གོ་དཀའ་བ་ཞིག་ཡོད་ནའང་བོད་ཀྱི་ཡིག་སྐད་ལ་གཅིག་གྱུར་གྱི་ཁྱད་ཆོས་ལྡན་པས་མདོ་དབུས་ཁམས་གསུམ་གྱི་མི་སུས་ཀྱང་ཀློག་ཐུབ་པ་དང་ནང་དོན་གོ་ཐུབ་པའི་ཁྱད་ཆོས་ལྡན་ཡོད་པ་དེ་རེད། དེས་ན་ཡིག་སྐད་འདི་ནི་ཡུལ་དབུས་ཀྱི་སྐད་གཙོ་བོར་བྱས་ནས་སྔོན་བྱོན་མཁས་དབང་རིམ་པས་དག་ཡིག་རྒྱས་བསྡུས་རིམ་པར་མཛད་པ་དེ་དག་ལ་གཞི་འཛིན་བྱས་པ་ཞིག་ཡིན་པས་དབུས་གཙང་སྟོད་སྨད་ཀུན་ཏུ་བོད་ཡིག་སློབ་སྦྱོང་བྱེད་མཁན་ཚང་མས་དག་ཡིག་དེ་དག་དང་སུམ་ཅུ་པ་དང་རྟགས་ཀྱི་འཇུག་པ་བཅས་རྩ་བར་བཟུང་ནས་སློབ་སྦྱོང་བྱས་དང་བྱེད་བཞིན་པར་བརྟེན་བོད་ཀྱི་སྤྱི་སྐད་ལྟ་བུར་གྱུར་ཟིན་པ་འདི་ལ་བོད་རིགས་ཚང་མས་སློབ་སྦྱོང་བྱེད་པ་དང་བེད་སྤྱོད་བྱས་ཏེ་གཅིག་གྱུར་གྱི་ཁ་སྐད་དུ་འགྱུར་བར་བྱས་ན་བོད་ཀྱི་ཁ་སྐད་དང་ཡིག་སྐད་གཉིས་ཀྱི་བར་གྱི་ཁྱད་པར་དེ་ཧ་ལམ་མེད་པར་བཟོ་ཐུབ་ངེས་ཡིན་ཞེས་བཤད་ཡོད། འདི་ནི་ཁོང་གི་སེམས་ལ་ཅི་ཞིག་ཤར་བ་ཁ་ནས་བཤད་པ་ཁོ་ན་ཙམ་ཞིག་མིན་པར་ཁོང་གིས་དེ་ལ་རྒྱབ་རྟེན་དང་རྒྱུ་མཚན་ཁ་ཤས་ཤིག་འདི་ལྟར་བཤད་བཞིན་ཡོད། དེ་ལྟར་འགྱུར་བར་བྱེད་པ་ལ་མཐུན་རྐྱེན་མང་བོ་ཞིག་འཛོམས་ཡོད་དེ། སྔར་ཡིན་ན་དབུས་གཙང་སྟོད་སྨད་སོགས་སུ་འགྲོ་འོང་བྱེད་པའི་ཚེ་འགྲིམ་འགྲུལ་གྱི་ཐད་ནས་དཀའ་ངལ་ཆེན་པོ་ཡོད་པའི་དབང་གིས་ཡུལ་སྟོད་སྨད་ཀྱི་བོད་རིགས་ནང་ཁུལ་འབྲེལ་གཏུག་གི་གོ་སྐབས་ཉུང་ཡང། དེང་དུས་འགྲིམ་འགྲུལ་སྟབས་བདེ་བའི་རྐྱེན་གྱིས་དབུས་གཙང་སྟོད་སྨད་ཀུན་ནས་ཆོས་མཇལ་དང། ཚོང་ལས་སོགས་ཀྱི་ཆེད་དུ་མི་ཧ་ཅང་མང་བོ་ཞིག་ལྷ་སར་འཛོམས་པ་མ་ཟད་ལྷ་ས་སོགས་དབུས་ཁུལ་ནས་ཀྱང་ལས་དོན་སྣ་ཚོགས་ཀྱི་ཆེད་དུ་མི་མང་བོ་ཞིག་ཕྱོགས་མཐའ་ཁག་ལ་འགྲོ་དགོས་པར་བརྟེན་བོད་རིགས་ནང་ཁུལ་དུ་འབྲེལ་གཏུག་བྱེད་ཤུགས་ཆེ་རུ་སོང་བས་ཡུལ་སྐད་བྱེ་བྲག་པའི་བར་གྱི་ཁྱད་པར་ཆུང་དུ་འགྲོ་བཞིན་ཡོད་ལ་བོད་སྐད་དུ་བསྒྱུར་བའི་གློག་བརྙན་དང། རྒྱང་བསྒྲགས། བརྙན་འཕྲིན་སོགས་ཀྱིས་ཀྱང་ཡུལ་སྐད་ཀྱི་བར་ཁྱད་ཆུང་དུ་འགྲོ་རྒྱུར་ཕན་པར་མ་ཟད། ཡིག་རྩོམ་དང་ཁ་སྐད་གཉིས་ཀྱི་བར་ཁྱད་ཀྱང་ཆུང་དུ་འགྲོ་བར་ཕན་ནུས་ཆེན་པོ་ཐོན་བཞིན་ཡོད། གཞན་ཡང་དབུས་གཙང་སྟོད་སྨད་གང་སར་སློབ་གྲྭ་ཆུང་འབྲིང་མི་ཉུང་བ་ཞིག་ཡོད་པ་དེ་དག་གི་དགེ་རྒན་རྣམས་ཀྱིས་སློབ་ཚན་ཁྲིད་སྐབས་དང་སློབ་ཕྲུག་ལ་རྒྱུན་གཏན་འབྲེལ་བ་བྱེད་སྐབས་དེ་སྔོན་མཐོ་རིམ་སྤྱི་ཚོགས་ནང་སྤྱོད་པའི་མཁས་པའི་ཁ་སྐད་དམ། དེང་སང་ཡིག་སྐད་དུ་འབོད་པ་འདི་རང་བེད་སྤྱོད་བྱས་ནས་སྐད་ཆ་བཤད་པ་ཡིན་ན། མ་འོངས་པར་དབུས་གཙང་སྟོད་སྨད་ཀུན་ཏུ་གོ་ཐུབ་པའི་བོད་ཀྱི་སྤྱི་སྐད་ཅིག་ཏུ་གྲུབ་ངེས་པ་མ་ཟད་སྐད་དང་ཡི་གེ་གི་བར་ཁྱད་ཀྱང་ཧ་ལམ་མེད་པ་ལྟ་བུ་ཞིག་ཏུ་འགྱུར་ངེས་ཡིན་ཞེས་བཤད་ཡོད། ཡིན་ནའང་ཡིག་སྐད་འདི་སྤྱི་སྐད་ཅིག་ཏུ་རང་ཤུགས་ཀྱིས་འགྱུར་དཀའ་བ་མ་ཟད་ཡིག་སྐད་ལ་མཚོན་ནའང་དེའི་ནང་ལ་རིགས་དང་དབྱེ་བ་མང་བོ་ཡོད། ཡིག་སྐད་ཀྱི་རིགས་དང་དབྱེ་བ་གི་ཐད་ལ་རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་བཤད་རྒྱུར། བོད་ཀྱི་ཡིག་སྐད་ལའང་རྩོམ་པ་པོ་སོ་སོ་གི་ལྟ་བ་དང་གཤིས་ཀ་ལ་བརྟེན་ནས་རྩོམ་ཚུལ་མི་འདྲ་བ་དུ་མ་ཡོད་ཀྱང། གོ་དཀའ་སླ་གི་ཐད་ནས་རྩ་བ་གི་ཆ་ནས་དབྱེ་བ་གཉིས་སུ་ཕྱེ་ཆོག། དེ་ཡང་མིང་མངོན་བརྗོད་དང་སྦྱར་བའི་མིང་ཚིག་ཕལ་བར་མ་བསྒྱུར་བ་དང་བཅད་ལྷུག་སྤེལ་མ་གི་ཚིག་གི་ཕྲེང་བའི་ལུས་དེར་ཚིག་གི་བསྡུ་བ་མང་བས་བརྗོད་དོན་ཤོང་ཚད་ཆེ་ལ་ཚིག་སྦྱོར་བརྗིད་ཅིང་བརྗོད་བྱ་ཟབ་པ།

ཡི་གེ་ཀློག་མི་ཤེས་ནའང་གཞན་གྱིས་ཀློག་པ་ཙམ་གྱིས་ནང་དོན་གོ་ཐུབ་པ་ཞིག་ཡིན། དེས་ན་མཁས་པའི་ཁ་སྐད་དེར་བྲིས་ན་མཁས་པ་དང་མི་མཁས་པ་སུས་ཀྱང་ནང་དོན་གོ་སླ་བ་མ་ཟད་ཀློག་པ་པོ་གི་གྲངས་ཀའང་མང་བས་མཁས་པའི་ཁ་སྐད་དེར་འབྲི་ཚུལ་འདི་དར་སྤེལ་བཏང་ན་སྤྱི་སྐད་ཅིག་དར་རྒྱུར་དགེ་མཚན་ཆེ་བར་མཐོང་ཞེས་བཤད་ཡོད། དེས་ན་ང་ཚོར་དྲི་བ་ནི། མཁས་པའི་ཁ་སྐད་ཟེར་བ་དེ་ཅི་འདྲ་ཞིག་ཡིན་པ་དེ་རེད། རྡོ་དགོན་གསང་བདག་རྡོ་རྗེ་ལགས་ཀྱིས་འདིར་མཁས་པའི་ཁ་སྐད་ཅེས་བཤད་པ་ནི་མི་ལ་རས་པའི་མགུར་འབུམ་ལྟ་བུ་སོགས་མང་ཚོགས་སུ་ཡིན་ནའང་ཀློག་དུས་གོ་བདེ་བའི་རིགས་ལ་ཟེར་བཞིན་ཡོད་ཅིང། སྤྱིར་རྡོ་དགོན་གསང་བདག་རྡོ་རྗེ་ལགས་ནི་བོད་ཀྱི་ཡིག་སྐད་འདི་ཁ་སྐད་ཀྱི་རྗེས་སུ་འབྲངས་ན་དེས་བོད་ལ་སྤྱི་སྐད་ཅིག་དར་རྒྱུར་གནོད་པ་ཆེ་བའི་བསམ་ཚུལ་འཛིན་མཁན་ཞིག་ཡིན། དེའི་སྐོར་ལ་ཁོང་གིས་བཤད་རྒྱུར། ད་ལྟའི་ཆར་བོད་ཀྱི་སྐད་ཡིག་ལ་འཕྲད་པའི་ཉེན་ཁ་གཉིས་ནི། མི་འགའ་ཞིག་གིས་བོད་ཀྱི་ཡིག་རྩོམ་ཁ་སྐད་ཅན་དུ་བསྒྱུར་དགོས་ཞེས་ཡིད་སྐུལ་བྱེད་དྲགས་པ་དང། ཡི་གེ་ཀློག་ཚུལ་ཟུར་ཉམས་པ་རྣམས་ཡིག་རྩོམ་གྱི་ཐོག་ཏུ་སྤྱོད་མཁན་ཇེ་མང་ནས་ཇེ་མང་དུ་སོང་མཐར་བོད་ཀྱི་ཡི་གེར་སུམ་རྟགས་དག་གསུམ་གཙོ་བོར་བྱས་པའི་བརྡ་སྤྲོད་རིག་པའི་གཞི་འཛིན་ས་མེད་པར་གྱུར་ནས་རང་སྣང་གང་ཤར་དུ་འབྲི་བར་ངེས་ཤིང། དེ་ལྟར་བྲིས་མཐར་བརྗོད་བྱའི་ཚིག་སྦྱོར་གང་ཞིག་གིས་བརྗོད་བྱའི་དོན་གང་ཞིག་སྟོན་པའི་བརྡ་སྤྲོད་རིག་པའི་གཞི་འཛིན་ས་མེད་པར་བརྗོད་བྱའི་དོན་ལ་མ་རྟོགས་པ་དང་ལོག་པར་རྟོགས་པ་དང་ཐེ་ཚོམ་བཅས་མང་བོ་ཞིག་ཐོན་ངེས་ཡིན་པས་གནས་སྐབས་དེ་ཙམ་དུ་སླེབས་སྐབས་སྐད་ཡིག་གི་བརྡ་སྤྲོད་ཀྱི་ནུས་པ་ཉམས་པའི་རྟགས་ཡིན་པས་ཉེན་ཁ་ཆེན་པོ་མ་ཡིན་ནམ། ཉེན་ཚབས་ཆེ་བ་གཞན་ཞིག་ནི་བོད་རིགས་མང་བོ་ཞིག་གིས་བོད་རིགས་ནང་ཁུལ་དུ་ཁ་བརྡ་བྱེད་སྐབས་བོད་སྐད་བཤད་པར་མི་རིགས་གཞན་དག་གི་སྐད་ཡིག་སྤྱོད་རྐྱང་བྱེད་པའམ་ཡང་ན་སྐད་ཡིག་གཞན་ཞིག་བསྲེས་ནས་བཤད་ཀྱིན་འདུག་ལ། བོད་སྐད་བེད་སྤྱོད་བྱེད་མཁན་ཇེ་ཉུང་ནས་ཇེ་ཉུང་དུ་སོང་སྟེ་རིམ་པས་བོད་སྐད་བེད་སྤྱོད་བྱེད་མཁན་མེད་པར་གྱུར་བའི་མཐར་བོད་ཀྱི་སྐད་ཡིག་འདི་བཞིན་དགོན་སྡེ་ཁག་དང་གནའ་རྫས་བཤམས་སྟོན་ཁང་ལྟ་བུར་མ་གཏོགས་མཐོང་རྒྱུ་དང་ཐོས་རྒྱུ་མེད་པ་ཞིག་ཏུ་འགྲོ་བ་ལས་འོས་མེད།